སྦེལ་ཀོབ་བོད་མིའི་གཞིས་ཆགས་ཀྱི་ས་གནས་འགོ་འཛིན་གྱིས་ཀར་ན་ཊཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་ལ་གཞིས་ཆགས་ཀྱི་དཀའ་ངལ་དོན་ཚན་གསུམ་སྙན་ཞུ་ཕུལ་གནང་འདུག་ཁ་ས་ཕྱི་ཚེས་ཉི་ཤུ་རྩ་བཞིའི་ཉིན་ཀར་ན་ཊཀ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་སི་ཏཱ་ར་མ་ཡ་མཆོག་དང་མངའ་སྡེའི་བློན་ཆེན་གཞོན་པ་སྐུ་ཞབས་ཤི་ཝ་ཀུ་མར་མཆོག་གིས་དབུས་པའི་སོ་ནམ་ཞིང་ལས་ཀྱི་བློན་ཆེན་སོགས་གནད་ཡོད་མི་སྣ་ཁག་ཅིག་སྦེལ་ཀོབ་བོད་མིའི་གཞིས་ཆགས་ཉེ་འགྲམ་དུ་ཡོད་པའི་ས་གནས་རྒྱ་གར་ཡུལ་མིའི་སོ་ནམ་ཞིང་ཆུའི་ལས་གཞི་ཞིག་དབུ་འབྱེད་མཛད་སྒོར་ཕེབས་ཡོད་པ་རེད། ཁོང་རྣམ་པ་མའི་སོར་གྲོང་ཁྱེར་ནས་ཐད་འཕུར་གནམ་གྲུ་བརྒྱུད་ཕེབས་ཡོད་པ་དང་གནམ་གྲུའི་འབབ་ཐང་སྦེལ་ཀོབ་བོད་མིའི་གཞིས་ཆགས་ཀྱི་སམ་བྷོ་ཊ་སློབ་གྲྭ་དབུས་མའི་རྩེད་ཐང་དུ་གནང་ཡོད་པ་རེད། སྐབས་དེར་བློན་ཆེན་རྣམ་པ་རྩེད་ཐང་དུ་ཕེབས་པའི་སྐབས་སྦེལ་ཀོབ་ལུགས་བསམ་གཞིས་ཆགས་ཀྱི་ས་གནས་འགོ་འཛིན་རྡོ་རྗེ་རིག་འཛིན་ལགས་དང་སྦེལ་ཀོབ་བདེ་སྐྱིད་སླར་གསོ་གཞིས་ཆགས་ཀྱི་ས་གནས་འགོ་འཛིན་འཆི་མེད་ལགས་དེ་བཞིན་བོད་མི་མང་ཕྱོགས་བཞུགས་སྤྱི་འཐུས་ཆོས་འཕེལ་ཐུབ་བསྟན་ལགས་སོགས་དགོན་སྡེ་ཁག་དང་ཚོགས་པ་སྐྱིད་སྡུག་ཁག་གི་མི་སྣ་རྣམས་ཕེབས་བསུར་བཅར་བ་མ་ཟད་སྤྱི་ཁྱབ་བློན་ཆེན་མཆོག་ལ་ཕྱག་རྟགས་དང་འཚམས་འདྲི་ཞུས་གནང་ཡོད་པ་རེད། ཆབས་ཅིག་ས་གནས་འགོ་འཛིན་རྣམ་གཉིས་ངོས་ནས་སྦེལ་ཀོབ་བོད་མིའི་གཞིས་ཆགས་ནང་འཕྲད་བཞིན་པའི་ད་ཡོད་དཀའ་ངལ་དོན་ཚན་གསུམ་གྱི་ཐོག་སྙན་ཞུ་ཞིག་སྤྱི་ཁྱབ་བློན་ཆེན་གྱི་ཕྱག་ཏུ་ཕུལ་གནང་ཡོད་པ་རེད་དོན་ཚན་གསུམ་ནང་ནས་གལ་གནད་ཆེ་ཤོས་དེ་དོན་ཚན་དང་པོ་སོ་ནམ་ཞིང་པ་ཚོར་སྟོན་ཉེས་བྱུང་བའི་སྐབས་དྲ་ཐོག་ནས་མངའ་སྡེ་གཞུང་ལ་སྟོན་ཉེས་གུན་གསབ་ཞུ་བའི་འགེངས་ཤོག་བསྐངས་པའི་སྐབས་གུན་གསབ་ཐོབ་ཡུལ་དེ་ས་ཞིང་གི་བདག་དབང་དོ་བདག་རང་ཉིད་ལ་ཡོད་དགོས་པ་ཞིག་གསལ་ཡོད་པ་བཞིན་བོད་མི་སྐྱབས་བཅོལ་བའི་ས་ཞིང་གི་བདག་དབང་རྒྱ་གར་གཞུང་ཡིན་པ་འཁོད་ཡོད་སྟབས་གུན་གསབ་རོགས་དངུལ་དེ་དག་ཐོབ་ཐུབ་ཀྱི་མེད་པའི་རྐྱེན་གྱིས་བོད་མི་སྐྱབས་བཅོལ་བ་ལ་དམིགས་པའི་དམིགས་བསལ་གུན་གསབ་རོགས་དངུལ་གནང་ཕྱོགས་ཤིག་ཕྱག་བསྟར་གནང་སྟེ་དཀའ་ངལ་སེལ་ཐབས་ཡོང་བའི་འབོད་སྐུལ་ཞུས་གནང་འདུག་དེ་ཡང་སྦེལ་ཀོབ་ལུགས་བསམ་གཞིས་ཆགས་ཀྱི་ས་གནས་འགོ་འཛིན་རྡོ་རྗེ་རིག་འཛིན་ལགས་ནས་འགྲེལ་བརྗོད་གནང་གསལ། ཨ་ནི helicopter ཐོག་ལ་ད་ཕེབས་པའི་སྐབས་སུ་ལ

དེ་དང་ཆབས་ཅིག་གཞིས་ཆགས་ནང་གི་གཞུང་ལམ་ཁག་བཟོ་བཅོས་དང་ས་ཞིང་ནང་ཕག་པ་དང་གླང་ཆེན་གྱི་དཀའ་ངལ་སེལ་ཐབས་ཡོང་བའི་དཀའ་ངལ་ཡང་ཚུད་ཡོད་པར་འདུག་ཞུ་སྙན་དེ་སྤྱི་ཁྱབ་བློན་ཆེན་སྐུ་ངོ་མའི་ཕྱག་ཏུ་ཕུལ་ཐུབ་ཡོད་ཀྱང། བློན་ཆེན་མཆོག་གི་མཛད་རིམ་བྲེལ་ཟིང་གྱི་རྐྱེན་པས་བཀའ་ལན་དམིགས་བསལ་གནང་རྒྱུའི་དུས་ཚོད་བྱུང་མེད་ཀྱང་གུན་གསབ་གནང་ཕྱོགས་དེར་རེ་བ་ཏན་ཏན་ཡོད་པ་གསུངས་གནང་གི་འདུག།
གནས་སྟངས་དེ་སྤྱིར་བཏང་གསར་པ་ཞིག་མ་རེད་དེ་ཡིན་ནའི་ད་ང་ཚོས་ཀྱི་འདི་ཏོག་ཙམ་རེ་བ་ཡོད་པ་འདྲ་ཅིག་མཐོང་གི་ཡོད་རེད་ད་འདི་འདི་ག་རེ་ཟེར་ན་ད། འདི་ག་རང་ཁོ་རང་ཚོ་གི rule འདི་ང་ཚོས་བརྗེ་པོ་རྒྱག་ཐུབ་ཡག་ཡོད་མ་རེད་ཁོ་རང་ཚོས་ཆ་ཁའི་ཟོལ་འཇོག་འདི་ལ་ང་ཚོ་གི་འགྱུར་བ་གཏོང་ཟེར་ལབ་ནས་ཞུ་ཐུབ་ཡག་ཡོད་མ་རེད་དེ་ཡིན་ནའི་ང་ཚོ་ལ་དམིགས་བསལ་གི provision ཅིག་བཏོད་ནས་ཨ་ནི་འདི་ང་ཚོ་ད་འདི་སྐྱབས་བཅོལ་ཡིན་པ་སོང་ཙང་ང་ཚོ་ལ provision ཅིག་བཏོད་ནས་ཨ་ནི་འདི་ནང་ལ་འཛུལ་ཞུགས་བྱེད་ཡས་གི provision ཅིག་བཏོད་རོགས་བྱེད་ཟེར་ལབ་ནས་ང་ཚོ་གི་འདི་ཞུ་དགོས་རེད་དེ་ནས་འདི་ཏོག་ཙམ་ང་ཚོ་རེ་བ་འདྲ་ཅིག་མཐོང་གི་ཡོད་རེད་ཁོ་རང་ཚོ་ཡིན་པས་ནས་རྒྱ་ཆེ་ཆ་ཚང་མ་འདི་མ་རེད་ཟེར་ལབ་ནས་ད་ལྟ་བར་དུ་གས་གསུངས་ཡོད་མ་རེད་འདི་ཡོད་པ་འདྲ་ཅིག་མཐོང་གི་ཡོད་རེད་དེ་ཡིན་ནའི་ད་དོན་འབྲས

སེ་ར་ཐེག་ཆེན་གླིང་དུ་ཨེ་ཀར་ཉིས་བརྒྱ་བཅུ་བཅས་ཁྱོན་ས་ཞིང་རྒྱ་ཁྱོན་ཨེ་ཀར་སུམ་སྟོང་ཉིས་བརྒྱ་བཅུ་ཡོད་པ་རེད་ཕྱི་ལོ་ཉིས་སྟོང་བརྒྱད་བར། གཞིས་ཆགས་དེའི་ནང་མི་འབོར་གྲངས་བསྡོམས་པས་ཆིག་ཁྲི་དྲུག་སྟོང་བརྒྱ་མེད་ཉི་ཤུ་རྩ་བདུན་ཡོད་པར་འདུག་ད་ལྟའི་ཆར་གྲོང་སྡེ་བདུན་ཡོད་པ་རེད། ཡང་སྦེལ་ཀོབ་བདེ་སྐྱིད་སླར་གསོའི་གཞིས་ཆགས་ལ་ཆ་མཚོན་ན་ཐོག་མར་རྒྱ་གར་གཞུང་ནས་ས་ཁྱོན་བསྡོམས་པས་ཨེ་ཀར་ཉིས་སྟོང་ཙམ་བོགས་མར་བཏང་ཡོད་པ་དང་གཞིས་ཆགས་དེའི་ནང་གྲོང་སྡེ་བཅུ་དྲུག་ཡོད་ཅིང། ཕྱི་ལོ་ཉིས་སྟོང་བརྒྱད་བར་དུ་མུན་པར་བསྡོམས་པའི་གྲངས་ཉིས་སྟོང་ལྔ་བརྒྱ་དྲུག་ཅུ་བཅས་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ཡིན།